གཅོད་པར་བྱེད་པའི་རྩིབས་དང་མཚུངས་པ་ལབ་དུས་རང་གི་མི་མཐུན་ཕྱོགས་གཅོད་པར་བྱེད་པ་ཡིན་དགོས་ཀྱི་ར་བ། ལུང་གི་ཆོས་འཁོར་རང་གི་མི་མཐུན་ཕྱོགས་བདག་འཛིན་ལ་སོགས་པ་ཁ་ཐུག་གཅོད་ཐུབ་ཀྱི་མ་ར་བ། ཨ་ནི་ལམ་ཡིན་དགོས་ཀྱི་རེད། ལམ་ཡིན་པ་མ་ཟད་མཐོང་ལམ་ཡིན་དགོས་ཀྱི་རེད་ལབ་དུས་གང་ལ་ཡང་དེ་ཡང་འཁོར་ལོ་རིན་པོ་ཆེ་དང་ཆོས་མཚུངས་པ་གཅིག་དགོས་རེད་མྱུར་བར་འགྲོ་བ་གཅིག་ཡིན་དགོས་ཀྱི་རེད་ད་མགྱོགས་པོ་འགྲོ་ཡ་ཅིག། སྒོམ་ལམ་དེ་ས་ན་ས་བྱེ་ནས་ཕྱེ་ཡོང་དུས་གང་ལ་ཡུན་རིང་བོ་འདུག་མཐོང་ལམ་དེ་དཔེ་ཐུང་ཐུང་ཡིན་པ་ཡིན་ཙང་མཐོང་ལམ་ཁོ་ན་བཞག་མཐོང་ལམ་སྐད་ཅིག་བཅོ་ལྔ་མ་གཏོགས་ཡོད་མ་རེད་བྱེ་བྲག་སྨྲ་བའི་ལུགས་ལ། སྐད་ཅིག་བཅོ་ལྔ་ཟེར་ན་ཤེས་བཟོད་སྐད་ཅིག་མ་བཅོ་ལྔ་མ། མཉམ་གཞག་མ་གཏོགས་མེད་པ་གང་སྐྱེ་ལ་མཉམ་གཞག་དེ་ཡང་ཤེས་བཟོད་སྐད་ཅིག་མ་བཅུ་དྲུག་གི་ནང་ལོགས་ནས་བཅུ་དྲུག་པ་སྒོམ་ལམ་ལ་བྱས་ནས་བཅོ་ལྔ་རང་རེད། དེ་ཁོ་ག་རེ་ལབ་དགོས་རེད་ཟེར་ན་བདེན་པ་མངོན་སུམ་དུ་མཐོང་བ་དང་མཐོང་ཟིན་གོམས་པར་བྱེད་པ་ཟེར་སྒྲ་བཤད་དེ་ག་རང་རེད། བཅུ་དྲུག་པ་ལམ་རྗེས་ཤེས་དེ་ལ་བདེན་པ་མངོན་སུམ་དུ་གསར་དུ་མཐོང་ཡ་གང་ཡོད་མ་རེད། གོང་མའི་ལམ་བདེན་ནི་བཅུ་དྲུག་པ་ལམ་རྗེས་བཟོད་ཀྱིས་མཐོང་ཚར་བ་རེད། ད་བཅུ་དྲུག་པའི་རྟོགས་པ་དེ་སླེབས་ཡོང་དུས་གང་ལ་གོང་མའི་ལམ་བདེན་དེ་མཐོང་ཟིན་གོམས་པར་བྱེད་པ་མ་གཏོགས་གཞན་པ་ཡོད་མ་རེད་ལ་གཞན་དག་རེ་རེ་རེ་རེ་ཡོད་རེད་ཨེ། ཡ། དཔེར་ན་སྡུག་བསྔལ་ཆོས་བཟོད་བྱེད་པ་ཡིན་ན་འདོད་པའི་སྡུག་བདེན་གསར་དུ་མཐོང་བ་ར་བ། ད་སྡུག་བསྔལ་ཆོས་ཤེས་བྱེད་པ་ཡིན་ན་འདོད་པའི་སྡུག་བདེན་མཐོང་ཟིན་གོམས་པར་བྱེད་པ་རེད་དེ་ཡིན་ན་ཡང་ཁོ་རང་ལ་ལྟོས་ཏེ་གོང་མའི་སྡུག་བསྔལ་བདེན་པ་གསར་དུ་མཐོང་ཡ་ཡོད་ར་བ། དེ་བྱས་ནས་བང་རིམ་བྱས་ནས་ཁམས་གོང་འོག་གི་བདེན་བརྒྱད་ལ་སྦྱར་ནས་འགྲོ། ཐ་མ་ལམ་རྗེས་བཟོད་སླེབས་ཡོང་དུས་གང་ལ་ལམ་རྗེས་བཟོད་ཀྱི་སྐབས་སུ་ད་ཁམས་གོང་འོག་གི་བདེན་པ་ཆ་ཚང་མངོན་སུམ་དུ་མཐོང་ཚར་རེད། ད་ལམ་རྗེས་བཟོད་དེས་དྲངས་པའི་ལམ་རྗེས་ཤེས་དེས་བདེན་པ་མངོན་སུམ་དུ་གསར་དུ་མཐོང་ཡ་གཅིག་ཡོད་མ་རེད་རེད་འདུག་གས། མི་འདུག་ཨ།

བཀའ་ཡིས་བསྡུས་པའི་རྣམ་དཀར་གྱི་ཡོན་ཏན། ཨ་ནི། རྟོགས་པས་བསྡུས་པའི་རྣམ་དཀར་གྱི་ཡོན་ཏན་ཟེར་གྱི་འདུག་ཟེར་ལ། ར་ཡ། ད་རང་ལུགས་ལ་ཚད་དེ་ཅི་རེད་འདུག་བ། ད་དང་པོ་དེ་ལ་རྟོགས་པའི་ཆོས་འཁོར་ལ་ཡེ་དེ་ལ་རང་ལུགས་ལ་ལམ་ཡིན་པས་ཁྱབ་ཟེར་ལབ་ཀྱི་འདུག་ཡིག་ཆ་བྱས་ན་ལམ་ཡིན་པས་ཁྱབ། ཁྱབ་སྟེ། སྟོན་པའི་དམ་ཆོས་རྣམ་གཉིས་ཏེ་ལུང་དང་རྟོགས་པའི་བདག་ཉིད་དོ་ཞེས་གསུངས་པའི་ཕྱིར་ལབ་ཀྱི་འདུག་ར་བ། དེ་ལ་རྒྱུ་མཚན་གཅིག་དགོས་ཀྱི་འདུག་ག་རེ་ཟེར་ན་ཡིག་ཆ་གཞན་པ་བྱས་པ་ཡིན་ན་བསླབ་པ་གསུམ་པོ་གང་རུང་ཡིན་ན་རྟོགས་པའི་ཆོས་འཁོར་ཡིན་པས་ཁྱབ་ལབ་རེད། རྟོགས་པའི་བསྟན་པ་ཡོད། འོ་དེ་ཚོ་གང་ག་དེ་རྟོགས་པའི་ཆོས་འཁོར་རེད་ལ། རྟོགས་པའི་ཆོས་འཁོར་ཡིན་ན་ལམ་ཡིན་དགོས་ཀྱི་མ་རེད་ལབ་རེད། ད་དེ་ཡང་མཛོད་ལ་དགོངས་དོན་རེད། སྟོན་པའི་དམ་ཆོས་རྣམ་གཉིས་ཏེ་ལུང་དང་རྟོགས་པའི་བདག་ཉིད་དོ། དེ་ག་རེ་རོ་རེད་ཟེར་ན། སངས་རྒྱས་ཀྱི་བསྟན་པ་དེ་ལ་གཉིས་ཡོད་རེད། ག་རེ་རེད་ཟེར་དུས་ལུང་གི་བསྟན་པ་དང་རྟོགས་པའི་བསྟན་པ་གཉིས་ཡོད་རེད། ལུང་གི་བསྟན་པ་དེ་ག་རེ་རེད་ཟེར་དུས་ལུང་སྡེ་སྣོད་གསུམ་ལ་དེ་རེད་ད་ད་ག་རང། ཚོར་འདོད་ན་སྡེ་སྣོད་གསུམ་པོ། དེ་ནས་རྟོགས་པའི་བསྟན་པ་དེ་ག་རེ་རེད་ཟེར་དུས། རྟོགས་པའི་བསྟན་པ་དེ་ལྷག་པའི་བསླབ་པ་གསུམ་ཟེར་གྱི་རེད། མཛོད་ཁོ་རང་ད་ག་རང་མཛོད་ཟེར་བའི་དོན་དག་དེ་དེ་རེད། ལྷག་པའི་བསླབ་པ་གསུམ་ལ་རྒྱབ་པ་ཡིན་ན་ད་རྟོགས་པའི་བསྟན་པ་ཟེར་དུས་གང་ལ་ལྷག་པའི་བསླབ་པ་གསུམ་ལ་རྒྱབ་རྟོགས་པའི་བསྟན་པ་དེ་རྟོགས་པའི་ཆོས་འཁོར་ལ་བཞག་ན་ལམ་མ་ཞུགས་ལ་རྟོགས་པའི་ཆོས་འཁོར་ཡོད་དོ་བ་དང་དོ་བ། ཡིན་ན་ཡང་ང་རང་ཚོས་མེད་ལབ་རེད། ད་མེད་ལབ་ཡོད་ཚེ་ཁོང་ག་བ་ཡོད། དེ་ཁག་པོ་ཡོད་རེད། དེང་གི་དུས་སྔ་མ་ད་གཅིག་ཁྱེད་ཚོ་མགྱོགས་པོ་མགྱོགས་པོ་ཚོ་དུས་ཡང་ད་སྔ་མ་གཅིག་གཙོས་ཚ་ད་ལྟ་དེ་ཚོ་ནི་ཡང་བསྐྱར་མར་ཁྱེད་ལྟ་བ་ཡིན་ན་དོགས་པ་གསར་པ། གོ་བ་གསར་པ། ངེས་པ་གསར་པ་ཡོང་གི་རེད། ཡང་བསྐྱར་ལྟ་དགོས་ད་ཆོས་འཁོར་འབྲུ་བ་རྫོགས་ཐེ་ར་བ། ད་རྒྱུ་མཚན་ག་རེ་རྙེད། དེ་ལུང་འགལ་བྲིས་རྒྱག་ན་ར་ས་ཉིན་ཆུ་འབྲུ་ཚ་ཚ་བ་ད་ར་ཁྱེད་ཚོ་ལུང་འགལ་བྲིས་རྒྱག་ན་དེ་ཁག་པོ་ཡོད་རེད། ཁག་པོ་ཡོད་ར་ད་ཁོ་ཡིག་ཆ་ཐུན་མོང་མ་ཡིན་པ་ར་བ་ཁོང་གྲོང་གསར་གི་སྦྱོང་སྟེ་མཛོད་ར་བ་མཛོད་བྱས་པ་ཡིན་ན་དེའི་བླ་མའི་རྒྱུད་ན་རྟོགས་པའི་བསྟན་པ་ཡོད་ར་ད་གང་ད་སྟོན་པའི་དམ་ཆོས་རྣམ་གཉིས་ཏེ་བྱས་པའི་དམ་ཆོས་རྣམ་པ་གཉིས་པོ་དེ་བླ་མའི་རྒྱུད་ན་ཡོད་པ་སོང་ཡོད་རེད་ཡིན་པ་ཡིན་ན་ཡང་དེ་འདྲ་བའི་ལུང་དེ་ཁོང་རྟོགས་བྱས་ནས་ཨ་ནེ་བླ་མའི་རྒྱུད་ན་ཨེ་རྟོགས་པའི་ཆོས་འཁོར་མེད་པར་གྲུབ་ཀྱི་ཡོད་ན་ག་འདྲས་ཀྱི་གྲོགས། ཧ། ག་འདྲས་ཟ། ད་ཐེངས་ཁྱེད་མ་ཡིན་ད། དེ་ལས་ཀ་ཐེངས་ཡང་ན་ཡག་ས་རེད་རེད། ད་ང་ཅི་ཞིག་བྱེད་ཤེས་ཡིན་ད། སེམས་ཕན་དེ་ཐིག་ཁ་ཐུག་ཅིག་ད། དེའི་ཚེ་དེ་ལ་གོ་བ་བྱེད་ཀྱི་ཡོད་རེད་ད་ག་རེད་འདུག་ཁྱོད་ཚོས་ལྟ་དགོས་ཀྱི་རེད་ད། གཙོ་བོ་གཙོ་བོ་དེ་མི་མཐུན་ཕྱོགས་ལ་གཉེན་པོ་བྱེད་སྟངས་ལ་བྱ་སྟངས་བརྗོད་རེད། དེའི་གོ་བ་དེ་ག་རེ་སླེབས་འདུག་ད་ད། ངས་དེ་ནས་འཇུག་གི་ཡོད་རེད་ད་ཁྱོད་ཚོས་དཔྱད་པ་བྱེད་ཡག་གོ་ཅིག་བྱ་དགོས་ཀྱི་རེད་ད། དེ་དང་པོ་བྱེད་ཡ། དེ་ནས་ལུང་གི་ཆོས་འཁོར་དེ་ལ་ག་རེ་རེད། ད་ལུང་གི་ཆོས་འཁོར་དེ་ལ་དེ་ནས་གཙོ་བོ་གཙོ་བོ་དེ་འཁོར་ལོ་རིམ་པ་གསུམ་ཞིག་དགོས་རེད་པ་སྤྱི་དང་ལུང་གི་ཆོས་འཁོར་དེ་ག་གཉིས་དོན་གཅིག། ད་ལུང་གི་ཆོས་འཁོར་ལ་མར་དབྱེ་ཡོང་དུས་འཁོར་ལོ་གསུམ་ཡོད་རེད་པ་ལུང་གི་ཆོས་འཁོར་ཐམས་ཅད་དེའི་ནང་དུ་འདུ་བར་ཐལ་ཨ། དེ་གང་རུང་ཡིན་པས་ཁྱབ་ཐལ་ཨ་ནི་དེའི་ནང་དུ་འདུ་བའི་ཕྱིར། འདུ་སྟེ།

ཆུ་འགོར་སོང་སྟེ་འདུལ་བ་ཐག་ཆོད་ན་ཅིའི་ཕྱིར་རེད། ངས་ག་རེ་ཟེར་བོ་རེད་ཟེར་འདུལ་བ་ལུང་བསྟན་གྱི་དེ་ཁྱོད་ཀྱིས་ཡ། འཁོར་ལོ་རིམ་པ་གསུམ་པོ་གང་རུང་དུ་འདུལ་བ་ཐག། འདོད། འདོད་ལ་འགོག་རོགས་ཐག་ཆོད་སོགས་འདོད་ལ་འགོག་རོགས་ག་བ་ནི་དུས། འཁོར་ལོ་ག་ར། ཐ་མ་ནི་ག་བ་དུས་ཡ་འདུལ་བ་ལུང་བསྟན་གྱི་རེད་ད། འཁོར་ལོ་དང་པོའི་ནང་དུ་འདུ་བ་དང་དང་འཁོར་ལོ་དང་པོ་རེད་ཟེར་ནས་ཁས་ལེན་མཁན་དཔེ་མང་པོ་ཡོད་རེད་དེ་བ་ལང་སྟེ་འཁོར་ལོ་དང་པོའི་ནང་འདུས་ཀྱང་འཁོར་ལོ་དང་པོ་མ་ཡིན་པར་ཐལ་འཁོར་ལོ་དང་པོ་མ་ཡིན་ན་ཆུའི་དགོངས་པ་འགྲེལ་བའི་བསྟན་བཅོས་དེ་དག་འཁོར་ལོ་དང་པོའི་དགོངས་འགྲེལ་མ་ཡིན་པར་ཐལ་འདོད་ལབ་དགོས་རེད་ད་ཡིན་ན་འདུལ་བ་མདོ་རྩ་བ་དེ་ཆོས་ཅན་འཁོར་ལོ་དང་པོའི་དགོངས་འགྲེལ་མ་ཡིན་པར་ཐལ་ཨིན། ནམ་རྒྱུན་དགའ་བ་དེ་དང་རེད། ང་ཚོ་བོད་ཀྱི། འདུལ་བ་ལུང་སྡེ་བཞི་ཁ་ཅིག་གིས་འཁོར་ལོ་དང་པོ་ཡིན་ཟེར་བཞག་ཡོད་བ། ད་མ་རེད་ཟེར་ལ། བཀའ་བསྟན་བཅོས་ཀྱི་སྐབས་སུ་ལ། དེ་ནི་འཁོར་ལོ་གསུམ་སྦྱར་ནས་དེ་ཚོའི་དགོངས་འགྲེལ་མར་བཤད་ཀྱི་འདུག་བ། འདུལ་བ་མདོ་རྩ་བ་དེ་སྦྱར། འདུལ་བ་མདོ་རྩ་བ་དེ་འཁོར་ལོ་དང་པོའི་དགོངས་འགྲེལ་རེད་ལ། ད་བདེན་བཞིའི་ཆོས་འཁོར་གྱི་དགོངས་འགྲེལ་རེད་པས་མ་རེད་པ། ཁམས་སྣ་ཚོགས་སྟོན་པ་དེ་གཅིག་ང་ཚོ་གང་ནས་མང་པོ་ཞིག་ཡོད་བ། དེ་མ་རེད་པ།

བསམ་དགོས་ཡོད་བ། དེ་གར་སྐྱེས་ནས་སོང་ན་སྐབས་དང་པོའི་མཐའ་དཔྱོད་ནང་ལོགས་ལ་ཁ་ཅིག་གི་ལ་དེ་ག་ལ་འདུག་ཟེར་ན། བདེན་བཞི་དངོས་ཀྱི་བརྗོད་བྱའི་གཙོ་བོར་བྱས་ནས་ཐུན་མིན་ཐུན་མོང་མ་ཡིན་པའི་མདོ་དངོས་སམ་དེའི་སྡེར་གཏོགས་གང་རུང་ཟེར་ནས་ཐུགས་སུ་མར་འཆང་སྟེ་སེམས་ཙམ་པའི་ལུགས་ལ་སྣང་དུ་རུང་བ་ཙམ་ཡིན་མོད་ཀྱི། སྐབས་དེར་འཐད་ཀྱི་མ་རེད་ལབ་ཡོད་འདུག། སེམས་ཙམ་པའི་ལུགས་ལ་སྣང་དོན་རུང་བ་ཙམ་མཛེས་བྱ་ཟེར་ནས་དོགས་པ་བཀོད་སོང། དེ་ང་ཚོའི་དོགས་པ་ག་རེ་ཡོད་ཟེར་ན། ཁར་ཚང། མདོ་སྡེ་ལ་འགལ་སྤོང་གི་དྲི་བ་ཞུ་ཡོང་དུས་རྐང་ལག་འཁོར་ལོ་དང་པོའི་གནས་སྐབས་སུ་ཟེར་ལབ་དུས་ག་རེ་གཟུགས་ཕུང་མེད་ཟེར་གཅིག་ལབ་སོང། རྟེན་འབྲེལ་ཟེར་ལབ་སོང་ཟེར། ཕུང་པོ་བསྟན་པ་ཟེར་བྱང་ཕྱོགས་སོ་བདུན་ཟེར། ང་ཚོའི་ད་ལྟ་དེ་ཡི་བཀའ་དང་པོ་བདེན་བཞིའི་ཆོས་འཁོར་ཡིན་པ་ཡིན་ན་བདེན་པ་བཞི་མ་གཏོགས་གཞན་པ་མི་འདུག་བ།

དེ་རེད་མི་འདུག་ཨ། ཁོ་རང་ལ་བལྟ་དགོས་པར་ད་ང་ཚོ་གཙོ་བོ་ཐེག་པ་ཆེ་ཡོད་དུས་རེད་བ། དྲ། ད་ད་དུང་སྐྱེ་ནི་ད་འགྲོ་ཡས་ཆེ་ཡ། སང་དེ་ནི་མ་ཅིག་འགྲོ་ཁྲིད་དགོས་རེད་ད་དང་པོ་དེ་ལ་དེ་སྐྱེ་འགྲོས་སོ་རེད། ད་འཁོར་ལོ་དང་པོ་ལ་དེ་འདྲའི་ཅིག་ལབ་སོང་ཨ། ད་ནི་འཁོར་ལོ་བར་པ་ལ་རྙོག་ཁྲ་མེད་པ་ཆེ། འཁོར་ལོ་བར་པ་ཟེར་ན། མཚན་ཉིད་མེད་པའི་ཆུ་འགོ་རེད། མཚན་ཉིད་མེད་པའི་ཆུ་འགོ་རེད་མཚན་ཉིད་རྒྱག་ན་ག་རེ་རྒྱག། རྗེ་བཙུན་པའི་ལུགས་ལ་མཚན་ཉིད་བཞག་མེད་པ། ཡང་འཁོར་ལོ་བར་པའི་མཚན་ཉིད་བཞག་ཡང་མེད་པའི་ཕྱིར། བསམ་བློ་བསྐོར་ནས་བཞག་དགོས་ཡ་རེད་ཟེར། བཞག་མི་འདུག་བ་ཕ་ཡིན་ནོ། ད་ཨ། དེ་ནི། ཐེག་ཆེན་ཐུན་མོང་མ་ཡིན་པའི་མདོ།

མེད། ཕལ་ཆེར་ད་ཁོ་དེ་འགྲིག་གི་ཡོད་རེད་ད་ནམ་རྒྱུན་བྱས་ན་ག་རེ་ལབ་དགོས་རེད་ཟེར་ན་ཨེ། དེ་རྗེས་ལ། ཆོས་ཐམས་ཅད་རང་གི་མཚན་ཉིད་ཀྱིས་མ་གྲུབ་པ་སྟོན་མཁན་དེའི་སྟེང་ལ་ངོ་བོ་ཉིད་ཡོད་མེད་ལེགས་པར་ཕྱེས་པའི་གི་དེ་འདྲས་ཐེག་ཆེན་ཐུན་མོང་མ་ཡིན་པའི་མདོ་དེ་ཆོས་ཅན་ལ་གོ་ད། དཔེ་ཆ་ནང་ཡོད་མ་རེད་ད་ང་ཚོ། གོ་བ་རྒྱབ་ནས་བཞག་ན་དེ་རེད། རེད་ཐོ་ཨ། ཞེས་སོ། ད་འཁོར་ལོ་ཐ་མ་དང་ཁ་ཐུག་འདྲ་བཞག། འཁོར་ལོ་ཐ་མ་ནམ་རྒྱུན་མཚན་ཉིད་དེ་བཞག་བྱས་ན་འགྲིག་གི་འདུག། ཨོ་དེ་འདྲའི་ཅིག་འདུག། ཡ་ཡ་ད་དེ་འདྲ་བའི་གི་འཁོར་ལོ་གསུམ་པོ་འདི་ཟེར་ལབ་དུས་ད་ང་ཚོ་བཀའ་དང་པོ་བདེན་བཞིའི་ཆོས་འཁོར་བར་པ་མཚན་ཉིད་མེད་པའི་གི་ཆོས་འཁོར་ཐ་མ་ལེགས་པར་རྣམ་པར་ཕྱེ་བའི་ཆོས་འཁོར་གསུམ་པོ་འདི་ཟེར་ལབ་དུས། དུས་ཀྱི་རིམ་པའི་སྒོ་ནས་གསུངས་པའི་གི་འཁོར་ལོ་རིམ་པ་གསུམ་སྐྱེ་རི་ཆོས་འཁོར་རིམ་པ་གསུམ་ཟེར་ལ།

འོ་དེ་འགྲིག་གི་ཡོད་རེད། ད་དེ་འགྲིག་གི་འོ་ར། ནམ་རྒྱུན་ང་ཚོས་མཚན་ཉིད་དེ་ལ་ག་རེ་བཏང་གི་རེད་ཟེར་ན། ད་ལྟ་འཁོར་ལོ་དང་པོའི་མཚན་ཉིད་དེ་ལས་གཞན་པ་གི་དེ་རྩོད་པའི་དེ་རྒྱག་བྱ་ཟེར་གི་རེད། ད་དེ་ཡིན་པ་ཡིན་ན། བཀའ་དང་པོ་བདེན་བཞིའི་ཆོས་འཁོར་གི་མཚན་ཉིད་ལབ་ར་བ། ཡིན་ན། ཡ། དུས་མཐའ་མར་གསུངས་པའི་འཁོར་ལོ་དང་པོ་དེ་ཆོས་ཅན་ཟེར་གི་རེད། བཀའ་དང་པོ་བདེན་བཞིའི་ཆོས་འཁོར་ཡིན་པར་ཐལ། བཀའ་དང་པོ་བདེན་བཞིའི་ཆོས་འཁོར་ཡིན་པར་ཐལ་བདེན་བཞི་དངོས་ཀྱི་བརྗོད་བྱའི་གཙོ་བོར་བྱས་ནས་སྟོན་པའི་ཐེག་དམན་ཐུན་མོང་མ་ཡིན་པའི་མདོ་ཡིན་པའི་ཕྱིར།

དང་པོ་ང་ཚོས་སྟོང་བཟླས་པ་གསུམ་དེ། དེ་ནི་ག་རེ་ཟེར་དུས་བདེན་པ་བཞི་པོ་ལ་བཟླས་པ་གསུམ་གསུམ་གྱིས་བསྡོམས་པའི་གི་བཅུ་གཉིས་རེད་ལབ་ར་བ། བཟླས་པ་གསུམ་ཟེར་དུས་ངོ་བོ། བྱ་བ། བྱས་པ། ད་ངོ་བོ་ལ་བཟླས་པ་ཟེར་ལབ་ན་འདི་ནི་སྡུག་བསྔལ་འཕགས་པའི་བདེན་པའོ། དེ་ངོ་བོ་ལ་བཟླས་པ། སྡུག་བསྔལ་ཤེས་པར་བྱའོ་ཟེར་དུས་བྱ་བ་ལ་བཟླས་པ། སྡུག་བསྔལ་ཤེས་སོ་ཟེར་ལབ་ན་བྱས་པ་ལ་བཟླས་པའམ་མཐར་ཐུག་ལ་བཟླས་པ་ཟེར། དེ་སྡུག་བསྔལ་ལ་གསུམ་འགྲོ་བ། ད་སྡུག་བསྔལ་ལ་གསུམ་ཀུན་འབྱུང་ལ་གསུམ་འགོག་པ་ལ་གསུམ་ལམ་བདེན་ལ་གསུམ་བྱས་ནས་གསུམ་གྱིས་བཞི་གསུམ་བཅུ་གཉིས་ཟེར་ལབ་ཀྱི་རེད། འདས་པ་སོམས་དང་རྣམ་གྲངས་བཅུ་གཉིས་ཀྱི་སྒོ་ནས་ཆོས་འཁོར་འདི་བསྐོར་བ་རེད། འོ་དེ་གཅིག་འགྲིག་སོང། ཨན་དེ་ནས། རེད་བ། ད་དེའི་སྐྱེ་སྟངས་འགྲོ་སྟངས་ཀྱི་རེད་བ་བྱེ་བྲག་སྨྲ་བ་ཁོ་རང་ཡང་བཞི་བཅུ་ག་རེ་ན་ཅིག་བརྩི་འགྲོ་གི་རེད། རེད་བ། མེད་སྐྱེས་བློ་སྐྱེས་སེ་པས་བང་པོ་ཡོད་རེད། དེ་འཁོར་ལོ་དང་པོའི། མདོ་ཚིག་ད་ག་རང་ལ་དེ་ནས་བྱ་གི་ཡོད་རེད་དེ་ཡས་འབྲི་གི་འདུག། དེ་ནས་ད་ང་ཚོ་འཁོར་ལོ་གསུམ་པོ་དེ་དུས་ཀྱི་རིམ་པའི་སྒོ་ནས་གསུངས་པ་ཡིན་ལབ་ཡ་དེ་མང་ཤོས་དེ་རེད་ད་ལྟ་ད་ཡ་དེ་འདི་སྐབས་སོ་རེད་བ། འཁོར་ལོ་གསུམ་པོ་དེ་དུས་ཀྱི་རིམ་པའི་སྒོ་ནས་མ་གསུངས་ཀྱང་དགོངས་འགྲེལ་དངོས་བསྟན་གྱི་འཁོར་ལོ་གསུམ་པོ་དེ་དུས་ཀྱི་རིམ་པའི་སྒོ་ནས་གསུངས་ཟེར་གྱི་འདུག་ད་དགོངས་འགྲེལ་དངོས་བསྟན་གྱི་འཁོར་ལོ་གསུམ་པོ་དེ་དུས་ཀྱི་རིམ་པའི་སྒོ་ནས་གསུངས་པ་ཡིན་པར་ཐལ་འདོད་ཟེར་ན་དགོངས་འགྲེལ་དངོས་བསྟན་གྱི་འཁོར་ལོ་བར་པ་དེ་ཆོས་ཅན་དུས་བར་པར་གསུངས་པའི་མདོ་ཡིན་པར་ཐལ་འདོད་ཟེར་ན་སྟོན་པ་སངས་རྒྱས་ནས་རེད་བ། ལོ་བཅོ་ལྔའི་རྗེས་སུ་གསུངས་པ་ཡིན་པར་ཐལ། རེད་བ། དུས་ཀྱི་རིམ་པའི་སྒོ་ནས་གཙོ་བོ་བྱེད་པའི་གི་དུས་དེ་ལ་སྟོན་པ་སངས་རྒྱས་ནས་བྱས་ནས་ལོ་བཅོ་ལྔ་བཅོ་ལྔ་བྱས་ནས་དུས་ཚོད་བྱེད་པ་རེད་བ། ཡིན་དུས་གང་ལ་དགོངས་འགྲེལ་དངོས་བསྟན་གྱི་འཁོར་ལོ་བར་པ་དེ་ཆོས་ཅན་སྟོན་པ་སངས་རྒྱས་ནས་ལོ་བཅོ་ལྔའི་རྗེས་སུ་གསུངས་པ་ཡིན་པར་ཐལ་སྟོན་པ་སངས་ལོ་ག་དུས་བྱས་རེད།

སངས་རྒྱས་འདུ་བ། དགུང་ལོ་སུམ་གོ་ལ་གོ་དང་སོ་ལྔ་ལ། སོ་ལྔ་ལ་སངས་རྒྱས་འདུ་བ། ད་ཡིན་དུས་ད་ག་རེ་ཆགས་འགྲོ་གི་རེད་ཟེར་ན། ཡ། རེད་བ། དགོངས་འགྲེལ་དངོས་བསྟན་གྱི་འཁོར་ལོ་བར་པ་ཡུམ་རྒྱས་འབྲིང་བསྡུས་གསུམ་དེ། སྟོན་པའི། ཁོ་རང་དགུང་ལོ་བྱས་པ་ཡིན་ན་དགུང་ལོ་དྲུག་ཅུའི་ནང་ལ་གསུངས་པ་ཡིན་པར་ཐལ་དྲུག་ཅུ་རེད་ལྔ་བཅུ་ལྔ་བཅུ། ལྔ་བཅུ་ནང་གསུངས་པར་ཐལ། ཨ། གསུངས་པ་ཡིན་པར་ཐལ་དུས་བར་པར་གསུངས་པའི་ཕྱིར།

ཡོད་བ། རེད་བ། འོ་དེ་ཡིན་དུས་གང་ལ། ཡ། ད་བྱ་རྒོད་ཕུང་པོ་རེད། དེ་ག་བ་ཚད་རེད། བསམ་བློ་སྐོར་དང། དེ་བཞིན་གཤེགས་པའི་སྙིང་པོའི་མདོ་དེ། སྟོན་པ་སངས་རྒྱས་པའི་ལོ་བཅུ་པ་ལ་གསུངས་པ་མ་ཡིན་པར་ཐལ། རེད་བ། ལོ་བཅུ་པ་ལ་གསུངས་པ་ཡིན་ས་དེ། སངས་རྒྱས་པའི་ལོ་བཅུ་པ་ལ་གསུངས་དུས་དེ་བཞིན་གཤེགས་པའི་སྙིང་པོའི་མདོ་གསུངས་པའི་གི་སྔས་ལ་ཡུམ་རྒྱས་འབྲིང་བསྡུས་གསུམ་གསུངས་ཚར་བ་ཡིན་པའི་ཕྱིར། སླར་ཡང་བླ་མའི་རྒྱུད་འདིར་ནི་ཉེས་པ་ལྔ་དག་སྤོང་བའི་ཕྱིར་རེད་ཟེར་རྒྱུད་བླ་མས་དེ་བཞིན་གཤེགས་པའི་སྙིང་པོའི་མདོ་ཡི་དགོངས་པ་མར་འགྲེལ་ཡོང་དུས་གང་ལ། བྱས་ཙང་སླར་ཡང་ང་ཚོ་དེ་སྔར་ཡུམ་རྒྱས་འབྲིང་བསྡུས་གསུམ་གྱི་གནས་སྐབས་སུ་གསུངས་ཚར་བ་བཞིན་བདེ་གཤེགས་སྙིང་པོ་དེ་རེད་བ། ད་ག་ནང་བཞིན་བྱས་ནས་ཡང་བདེ་གཤེགས་སྙིང་པོའི་སྙིང་པོའི་མདོ་ཡི་སྐབས་གསུངས་པ་རེད་ཡ། དེ་གཅིག་གཙོ་གི་རེད་ད་མང་ཤོས་ཀྱི་ད་ལས་ཀ་རེ་ཡིན་ཨ། ཨ།

དེ་ལོ་དུས་བར་པ་གསུངས་པ་ལ་སྟོན་པ་སངས་རྒྱས་ནས་ལོ་བཅོ་ལྔ་ལ་དུས་དང་པོའོ། དེ་ནས་ལོ་བཅོ་ལྔ་ལ་དུས་བར་པ་དེ་ནས་ལོ་བཅོ་ལྔ་ལ་དུས་ཐ་མ་ཟེར་བྱ་བ་མ་ཡིན་པར་ཐལ་དུས་ཚིགས་སུ་ཐུགས་སུ་སྐྱེས་ཡོད་རེད། དེ་བྱེད་ཀྱི་མེད་པ་ཡིན་ན་རང་ལུགས་ཀྱི་ཁ་ཅིག་བཀག་ཡ་དེ་འབྲེལ་མེད་ཆགས་འགྲོ་བ་ཡིན་པའི་ཕྱིར་ཁ་ཅིག་གིས་དུས་དང་པོར་གསུངས་པའི་མདོ་འཁོར་ལོ་དང་པོའི་མཚན་ཉིད་དུས་བར་པར་གསུངས་པའི་མདོ་འཁོར་ལོ་བར་པའི་མཚན་ཉིད་བཞག་སོང་ང། འདི་བཀག་འདི་བཀག་ན་དེ་བཞིན་གཤེགས་པའི་སྙིང་པོའི་མདོ་དེ་ཆོས་ཅན་དུས་བར་པར་གསུངས་པའི་མདོ་དུས་ཐ་མར་གསུངས་པའི་མདོ་ཡིན་པར་ཐལ་ཟེར་ཁ་གཅིག་གཅིག་ཏུ་མང་ཆེ་བ་དེ་གཤེགས་པའི་སྙིང་པོའི་མདོ་དེ་འཁོར་ལོ་ཐ་མ་ལ་བཞག་གི་ཡོད་རེད་ད། དེ་ནས་ཡིན་པར་ཐལ་འདོད་མི་ནུས་ཏེ། དུས་དང་པོར་གསུངས་པའི་ཀྱི་མདོ་ཡིན་པའི་ཕྱིར་ཏེ་སྟོན་པ་སངས་རྒྱས་པའི་ཀྱི་ལོ་བཅུ་པ་ལ་གསུངས་པའི་ཕྱིར་ལབ་ཀྱི་འདུག་རེད། འོ་ཡ། དུས་ཀྱི་རིམ་པའི་སྒོ་ནས་གསུངས་སྟངས་ཀྱི་དེ་ལ་དེའི་རྩོད་པ་ཡོད་ཀྱི་རེད། ད་འདི་ལ་ལན་རྒྱག་སྟངས་གཉིས་འདུག་ཟེར། ང་ཚོ་ལན་རྒྱག་སྟངས་གཉིས་འདུག་ཟེར། གཉིས་ག་འདྲ་ཅིག་འདུག་ཟེར་ན། དུས་ཀྱི་རིམ་པའི་སྒོ་ནས་འཁོར་ལོ་གསུམ་དུ། བཞག་ནས་དྲང་ངེས་སུ་འགྱུར་ཚུལ་ཡོད་ཟེར་ལབ་ན་དུས་ཀྱི་རིམ་པར་བྱེད་པ་དེ་ཁོ་རང་གསུམ་གྱི་ནང་ཕན་ཚུན་ལ་དུས་སྔ་ཕྱི་རིམ་པ་རེད་མ་གཏོགས་སྟོན་པའི་སྐུ་ཚེའི་ཚད་ལ་བྱས་ནས་དུས་ཚོད་ཀྱི་དབང་དུ་བྱས་ནས་བཞག་པ་མ་ཡིན། དེ་གཅིག་ལབ་ཀྱི་འདུག་དེ་གཅིག་ལབ་ཀྱི་འདུག་རོ་དེ་འདྲ་བོ་འདྲ་བོ་འདུག་གོ་ད་འགྲིག་གི་འདུག་དེ་གཅིག་ལབ་ཀྱི་འདུག་ཡང་ལབ་སྟངས་གཅིག་ལ་ག་རེ་ཡོད་རེད་ཟེར་ན་དུས་ཀྱི་རིམ་པའི་སྒོ་ནས་འཁོར་ལོ་གསུམ་གསུངས་པ་ཟེར་དུས་རེད། དུས་དང་པོར་གསུངས་པའི་བདེན་བཞིའི་ཆོས་འཁོར། དུས་བར་པར་གསུངས་པའི་ཡུམ་རྒྱས་འབྲིང་བསྡུས་གསུམ། དུས་ཐ་མར་གསུངས་པའི་མདོ་སྡེ་དགོངས་འགྲེལ། འདུག་སེ་བཞག་དགོས་ཀྱི་རེད། ད་དུས་ཐ་མ་འདུག་སེ་བཞག་དགོས་ཀྱི་རེད། རྒྱས་འབྲིང་བསྡུས་གསུམ་དེ་ཡང་དང་ཡང་དུ་གསུངས་པ་རེད་ལ་མདོ་སྡེ་དགོངས་འགྲེལ་ཡང་ཡང་དང་ཡང་དུ་གསུངས་པ་རེད། བྱས་ཙང་དགོངས་འགྲེལ་དངོས་བསྟན་གྱི་འཁོར་ལོ་གསུམ་བཞག་ལབ་དུས་གང་ལ་བཀའ་དང་པོ་བདེན་བཞིའི་ཆོས་འཁོར་དང་ཡུམ་རྒྱས་འབྲིང་བསྡུས་གསུམ་དང་མདོ་སྡེ་དགོངས་འགྲེལ་རང་ལྡོག་པ་བཞག་ན་འགྲིག་གི་མ་རེད། དེ་འདྲའི་ལན་རྒྱག་མཁན་གཅིག་ཡོད་རེད། ད་རྒྱས་འབྲིང་བསྡུས་གསུམ་ཡང་དང་ཡང་དུ་གསུངས་ཀྱི་ཡོད་པ་དང་དགོངས་འགྲེལ་ཡང་དང་ཡང་དུ་གསུངས་ཀྱི་ཡོད་པ་དེ་ག་འདྲས་བྱས་ན་ཧ་གོ་ཐུབ་ཀྱི་འདུག་ཟེར་ལབ་པ་ཡིན་ན་ཨ་ནི་དྲང་ངེས་སྤྱི་དོན་ནང་ལོགས། དཔེར་ན། དེ་ར་བ་ད། ཤཱ་རིའི་བུ་ལ་སོགས་པ་དེ་ཚོས་མི་མང་ཀུན་དགའ་བོ་གིས། བཀའ་བསྡུ་བའི་སྐབས་སུ་འདི་སྐད་བདག་གིས་ཐོས་པ་དུས་གཅིག་ན་ལབ་གི་ཡོད་རེད་བ། ཤེར་ཕྱིན་གྱི་མདོ་དང་པོ་གསུངས་པའི་གི་འཁོར་དུ་ཀུན་དགའ་བོ་མེད་ཀྱང། ཤེར་ཕྱིན་གྱི་མདོ་ཡང་དང་ཡང་དུ་གསུངས་པ་ཡིན་ཙང་ཕྱིས་སུ་ཤེར་ཕྱིན་གྱི་མདོ་བྱ་རྒོད་ཕུང་པོའི་རི་ལ་བཅོམ་ལྡན་འདས་ཀྱིས་འདི་སྐད་གསུངས་སོང་ལབ་ན་བཀའ་བསྡུས་པ་ལ་འགལ་བ་ཡོད་མ་རེད། ག་རེ་བྱས་ནས་དང་པོ་ཡོད་མ་རེད་ད་ཀུན་དགའ་བོ་དེ། ཀུན་དགའ་བོ་དེ་དང་པོ་ཡོད་མ་རེད་ག་རེ་བྱས་ནས། ཀུན་དགའ་བོ་དེ་སྟོན་པའི་ཞབས་ཕྱི་བྱས་ནས་མཉམ་པོར་འགྲོགས་ནས་ལོ་ཉི་ཤུ། སྟོན་པ་དགུང་ལོ་བརྒྱད་ཅུ་གྱ་གཅིག་མ་གཏོགས། བཞུགས་ཡོད་མ་རེད་བ། ཀུན་དགའ་བོ་ལོ་ཉི་ཤུ། མཉམ་པོ་ཕེབས་རེད། ཀུན་དགའ་བོ་དེ། ད་ལོ་ཉི་ཤུ་བྱས་པ་ཡིན་ན་སྟོན་པ་དགུང་ལོ་དྲུག་ཅུ་མ་ཟིན་པའི་སྔ་རོལ་དུ་ཀུན་དགའ་བོ་དང་མཉམ་པོ་ཡོད་མ་རེད། བྱས་ཙང་གླེང་གཞི་ང་ཚོ་ཤེར་ཕྱིན་གྱི་མདོ་དང་པོ་གསུངས་པའི་འཁོར་དུ་ཀུན་དགའ་བོ་མེད་ཀྱང་ཕྱིས་ཡོད་རེད། ཕྱིས་ཡོད་པ་གང་ཞིག་ལ་ཡོད་པའི་གི་དུས་དེ་རང་ལ་ཡང་ཤེར་ཕྱིན་གྱི་མདོ་གསུངས་པ་ར་བ་གསུངས་པ་ཡིན་དུས་ཀུན་དགའ་བོ་གིས་འདི་སྐད་བདག་གིས་ཐོས་པ་དུས་གཅིག་ན་ལབ་ཡ་ལ་འགལ་བ་ཡོད་མ་རེད། གཞན་མ་གཏོགས་རྫུན་ཆགས་འགྲོ་ར་བ་ར་བ་དང་པོ་གསུངས་པའི་འཁོར་དུ་ནི་མེད་ཡང་དང་ཡང་དུ་གསུངས་མེད་ན་ངས་མ་ངའི་བྱ་རྒོད་ཕུང་པོའི་གི་རི་ལ་ཨེ་འདི་སྐད་ཐོས་སོང་ད་ལབ་ན་རྫུན་མ་ཆགས་འགྲོ་དགོས་ར་བ། འདི་རྫུན་མ་ཆགས་ཀྱི་མ་རེད་ད། ཤེར་ཕྱིན་གྱི་མདོ་དེ་ཡང་དང་ཡང་དུ་གསུང་གིས་བྱས། ད་དེ་ལ་ང་ཚོ་གོ་རྒྱུ་གཅིག་ག་རེ་ཡོད་རེད་ཟེར་ན། ཤེར་ཕྱིན་གྱི་མདོ་དེ། ཨ་ནི་གསུང་སའི་གནས་བརྒྱ་ཆ་བརྒྱ་ངེས་པ་རེད་ཟེར་ཡ་དེ་རེད་ད། ཤེར་ཕྱིན་གྱི་མདོ་ཟེར་དུས་གཅིག་ཙམ་མ་མ་རེད་ད། ད་ད་ལྟ་དེ་ལ། ཤེར་ཕྱིན་གྱི་མདོ་ཟེར་དུས་ཡུམ་རྒྱས་འབྲིང་བསྡུས་གསུམ་ཚད་ཀྱི་མ་རེད་དེ་ལ་ཡུམ་སྲས་བཅུ་བདུན་ཟེར་ཡ་དེ་དེ་རེད་དོ།

གུ་རུ་རིན་པོ་ཆེ་གི་གསུང་རྒྱུན་དུ་གཅིག་འདུག། ད་ཀོ་རི་ཀོ་རི་ཞིག་གི་ཤང་ཏོག་ནང་ལོགས་ལ་ད་ག་རང་ཐག་ཉེ་འདུག་ད་ང་ཚོ་ཡང་དེ་ཕྱིན་ཚུལ་ད་ད་ལྟ་ཁ་ཐུག་ཏུ་འབྲེལ་བ་མི་འདུག་དེ་ནས་ཤེས་ན་ཡག་པོ་འདུག་རོ། ཡུམ་སྲས་བཅུ་བདུན་གྱི་ཐག་ཉེ་འདུག་ད། འདུག། ཨ་ནི་བྱ་རྒོད་ཀྱི་ཕུང་པོའི་རི། ཨ་ནི། ཡུམ་དང་སྲས་བཅུ་བདུན་གྱི་ཕྱིར་གཅིག་གཅིག་འགྲོགས་ཏེ་སོང་འདུག། དེ་ནས་ད་ག་རང་གུ་རུ་རིན་པོ་ཆེ་གསུང་ནང་ལ་ད་ག་རང་འདུག། བཀའ་ཐོང་ཡིན་ན་གཅིག་ནི་རེད་འདུག་ཚིག་གཅིག་གཅིག་འདུག་ཨོ་དེ་ཡོད་དུས་བྱ་སྟངས་ཡོད་རེད་ད་ད་ཡིན་དུས་ད་ང་ཚོ་ད་ད་ད་ནི་བྱ་རྒོད་ཕུང་པོའི་རིར་གསུངས་པའི་གི་ཁྱེད་ཀྱིས་རྡོ་ཚེ་ལ་སྐྱུག་དུས་དོག་དོག་དོག་ང་ཚོ་ཡུམ་ཚེ་སྐྱུག་དུས་དྲངས་པས་དེ་དུ་དེ་དྲངས་གི་འདུག་དེ་འགྲིག་པ་ཅི་རེད་བ་ཨོ་དེ་བྱས་ནས་ད་ག་བ་ནས་འཕྲོས་ཏེ་ཨ། ག་ནས་འཕྲོས་ཟེར་ན་ཨག་མ་ས་གང་དག་ཆ་ང་དུ་དེ་དུས་ཀྱི་རིམ་པའི་སྒོ་ནས་གསུངས་ཟེར་ཡང་དེ་ལ་ཡང་དང་ཡང་དུ་གསུང་གི་ཡོད་རེད་ཟེར་ད་བ་དེ་བ་ནས་འཕྲོས་ཡོད་དེ་བྱ་སྟངས་ཅི་ཡོད་རེད་ཟེར་མཚམས་དེ་སྔས་མ་དེ་བལྟས་ལ་ལབ་གི་འདུག་ད་ཟེར་བསྟན་གི་འདུག་ད་ཟེར་ངས་བྱས་ན་ཁོ་རང་གསུམ་གི་ནང་ཕན་ཚུན་ལ་སྔ་ཕྱི་རིམ་པ་བྱས་ནས་རྒྱག་གི་ཡོད་རེད་མ་གཏོགས་སྟོན་པའི་སྐུ་ཚེའི་ཚིགས་ལ་སྦྱར་ནས་རྒྱག་གི་ཡོད་མ་རེད་ལབ་ན་ཡག་ག་ཡོང་གི་འདུག་ཡིན་པ་ཡིན་ན་ད་ལྟ་དེ་རྒན་པ་རྒན་མང་པོ་ཁས་དེ་འདྲས་གསུང་གི་རེད་རེད་བ་དུས་ཀྱི་རིམ་པའི་སྒོ་ནས་གསུངས་ལབ་ཡས་དེ་དུས་ཚིགས་ལ་མ་རྒྱབ་པ་ཡིན་ན་རང་ལུགས་ཀྱི་སྤྱི་དོན་གྱི་སྐབས་སུ་ཁ་ཅིག་བཀག་པ་འབྲེལ་མེད་དུ་ཆགས་འགྲོ་གི་འདུག་བ་ཁ་ཅིག་གིས་དུས་ཀྱི་རིམ་པའི་སྒོ་ནས་གསུངས་ལབ་དུས་ཁྱོད་རང་ལབ་ཡས་དེ་སྟོན་པའི་སྐུ་ཚེའི་ཚིགས་ལ་བྱེད་དགོས་གི་རེད་ད་ངས་ལབ་ཡས་དེ་ཁོང་ཚོས་སྔ་ཕྱིའི་རིམ་པ་བྱས་རྒྱབ་ན་འགྲིག་གི་རེད་ལབ་ན་ནུས་པ་ཡོད་མ་རེད་བ་ཟེར་དེ་འདྲས་ལབ་གི་འདུག་གསུང་གི་འདུག་ར་བ་རྒྱུ་མཚན་དུ་བ། ཡིན་པ་ཡིན་ན་ཡ། ད་དུས་ཀྱི་རིམ་པའི་སྒོ་ནས་གསུངས་རེད་ལབ་ཡས་དེ་གང་ན་ད་ལྟ་དེ། སྟོན་པའི་སྐུ་ཚེའི་ཚིགས་ལ་བྱས། ཨ་ནི་ཁྱེད་ཀྱིས་རྡོ་སྐྱེས་རྩམ་པ་ལ་མ་སྦྱར་བ་བྱས་ནས་ཁོང་རང་ཚོ་ནང་སེལ་ནང་སེལ། ག་རེ་ཟེར་དགོས་རེད་ད། སྟོན་པའི་སྐུ་ཚེའི་ཚིགས་དེའི་ཚེ་དེའི་དུས་ནས་གསུངས་པའི་གི་དེ་ལ་དེ་ལ་སྦྱར་བ་ཡིན་ན། སྐྱོན་ག་རེ་འདུག་ཟེར་དུས་དགོངས་འགྲེལ་དངོས་བསྟན་གྱི་འཁོར་ལོ་གསུམ་པོ་དེ་རྒྱུ་འབྲས་རེད་རེད་བ། རེད་བ། ད་དགོངས་འགྲེལ་དངོས་བསྟན་གྱི་འཁོར་ལོ་གསུམ་པོ་དེ་རྒྱུ་འབྲས་ཡིན་པ་གང་ཞིག་ལ་གཙོ་བོ་དགོངས་འགྲེལ་དངོས་བསྟན་གྱི་འཁོར་ལོ་ཐ་མ་དེ། ཡུམ་རྒྱས་འབྲིང་བསྡུས་གསུམ་གྱི་འགྲེལ་བ་རེད་བ། ཨེ་རེད། རེད་བ། དགོངས་འགྲེལ་དངོས་བསྟན་གྱི་འཁོར་ལོ་ཐ་མ་དེ་ཡུམ་རྒྱས་འབྲིང་བསྡུས་གསུམ་གྱི་འགྲེལ་བ་རེད་བ། དེ་རེད་བ། ད་ཡིན་དུས་གང་ལ་ད། དེ་ཡང་རེད་ལ་དེ་ཙམ་དུ་མ་ཟད་ཡུམ་རྒྱས་འབྲིང་བསྡུས་གསུམ་གྱི་འགྲེལ་བ་ཡིན་པ་མ་ཟད་འགྲེལ་བ་བྲི་ལས་བྱེད་ཀྱང་ནང་ལོགས་ལ་སླེབས་དགོས་གི་རེད་བ། ད་དགོངས་འགྲེལ་དངོས་བསྟན་གྱི་འཁོར་ལོ་བར་པ་དེ་དུས་བར་པར་གསུངས་པའི་གི་མདོ་ལ་སྦྱར་བ་ཡིན་ན།

མདོ་སྡེ་དགོངས་འགྲེལ་དང་པོ་གསུངས་དུས་སྟོན་པའི་སྐུ་ཚེའི་ཚིགས་ལ་བྱས་ན་ཟེར་ན་ད། དགོངས་འགྲེལ་དངོས་བསྟན་གྱི་འཁོར་ལོ་བར་པ་གསུངས་ཡོད་མ་རེད་བ། གསུངས་ཡོད་མ་རེད་བ། འོ། དེ་གནོད་ཀྱི་འདུག། ཁྱེད་རང་ཧ་གོ་ས་རེད། ཧ་ད་གོ་རེད་བ། ག་ལ་སོགས། ག་ལ་ཟེར་དུས་ད་ལྟ་དོགས་པ་སྐྱེ་སྟངས་ད་ལྟ་སྐྱེ་སྟངས་དེ་འདྲས་ཡོང་གི་འདུག་ཟེར་དགོས། ཡོང་གི་ཡོད་པ་ཡིན་ན་དོན་དམ་ཡང་དག་འཕགས་ཀྱིས་བཅོམ་ལྡན་འདས་ལ་ཨ་ནི་མདོ་སྡེ་ལ་འགལ་སྤོང་གི་དྲི་བ་ཞུ་འོས་འདུག་ག་ལ་དགོངས་འགྲེལ་དངོས་བསྟན་གྱི་འཁོར་ལོ་སོགས་དང་པོ་གཉིས་ལ་འགལ་སྤོང་གི་དྲི་བ་ཞུ་དགོས་རེད་བ། དགོངས་འགྲེལ་དངོས་བསྟན་ཟེར་དུས་དེའི་སྐབས་ནས་བསྟན་པ་དེ་ལ་རེད་བ། རེད་བ་ཟེར་དགོས། དེ་ཡིན་པ་ཡིན་ན་མདོ་སྡེ་དགོངས་འགྲེལ་ག་དུས་གསུངས་རེད་ཟེར་ན་དུས་དང་པོར་གསུངས་གི་འདུག་རེད་བ་སྐྱེ་སྟངས་དེ་ལ།

དུས་ཀྱི་ཚིག། ཨ། དུས་ཚིགས་དུས་ཚིགས་ཨ་ལས་ངེས། དུས་ཚིགས། དུས་ཀྱི་ཚིགས། དུས་ཀྱི་ཚིགས་ཚིགས་དུས་ལོ་འདི་ནས་འདི་ལོ་ཚིགས་དུས་ཚིགས་ལོ་དུས་ཟླ་བ་ཚེས་དུས་དུས། དུས་ཚུགས་ཀྱི་དུས་ཚིགས་ཨ། དེ་ཞུས་པ་ཡིན་ན་ཞུ་ཡ་མེད་པ་ཡིན་པ་དང་དེའི་གནས་སྐབས་སུ་ཞུ་ཡ་ལ་འབྲེལ་བ་འཁོར་བ་མ་བསླད་པའི་ཆེད་དུ་ག་རེ་བྱས་ནས་ཟེར་ན། ཨ་ནི་དགོངས་འགྲེལ་དངོས་བསྟན་གྱི་འཁོར་ལོ་བར་པའི་ཡིན་གནས་སྐབས་སུ་ཆོས་ཐམས་ཅད་རང་གི་མཚན་ཉིད་ཀྱིས་མ་གྲུབ་པ་གསུངས་ཤག་ལབ་གི་ཡོད་མ་རེད་པས། གསུངས་པ་རེད་ཟེར་གྱི་ཡོད་རེད་གསུངས་ཤག་ལབ་དགོས།

དགོངས་འགྲེལ་དངོས་བསྟན་གྱི་འཁོར་ལོ་བར་པ་ལ། ཞུ་གི་ཡོད་པ་ཡིན་ན་དགོངས་འགྲེལ་དངོས་བསྟན་གྱི་འཁོར་ལོ་བར་པའི་གནས་སྐབས་སུ་ཆོས་ཐམས་ཅད་རང་གི་མཚན་ཉིད་ཀྱིས་མ་གྲུབ་པ་གསུངས་ཤག་ཟེར་ལ། ད་ནི་དང་པོའི་གནས་སྐབས་སུ་གྲུབ་པ་གསུངས་ཤག་ལབ་རེད་པས། ད་དོན་དག་དེ་ལ་གོ་དགོས་རེད་པ། དེ་སོང། དེ་ལྟ་འགྲིག་གི་རེད། ད་གསུངས་ཤག་ལབ་པ་དེ་ག་རང་གིས་ཟེར་ན་འདྲ་མ་ཟེར་ན་འདྲ་གསུངས་ཚར་བ་རེད་པ། གསུངས་ཚར་བ་ཡིན་པ་བྱས་ཙང་ཀ་དགོངས་འགྲེལ་དངོས་བསྟན་གྱི་འཁོར་ལོ་བར་པ་ཟེར་ཡ་དེ་དུས་བར་པ་ལ་གསུངས་པའི་མདོ་ཆགས་ཀྱི་མི་འདུག་གསུངས།

ད་གཙོ་བོ་ངའི་དོགས་པ་དེ་དེ་སྟེང་ཡོད་ད་འདྲས་སོ་ར། ད་ནི་འཁོར་ལོ་བར་པ་དགོངས་འགྲེལ་དངོས་བསྟན་གྱི་འཁོར་ལོ་བར་པ་ཟེར་ཏེ་དུས་ཚིགས་ཀྱི་དབང་དུ་བྱས་པའི་གི་དུས་བར་པ་ལ་སྦྱར་ན་ཏོག་ཙི་དཀའ་ལས་འདུག་ཟེར་ཏེ། འདུག་འདུག་ག་རེ་བྱས་ནས་ཟེར་ན་དྲི་བ་བྱེད་པའི་གི་སྐབས་སུ་དུས་ཚིགས་ཀྱི་དབང་དུ་བྱས་ན་དུས་བར་པ་གསུངས་པའི་འཁོར་ལོ་བར་པ་དེ་འགྲོ་གི་ཡོད་མ་རེད་པ། འགྲོ་གི་མེད་པ་ཡིན་ན་ཨེ་འདྲས་སོང་སོང་ད་ཟེར། གསུངས་ཚར་ཡག་བཟོ་འདྲ་དྲི་བ་ཞུ་དགོས་ཀྱི་འདུག་ཨ། དེ་ཡིན་དུས་དངོས་གནས་བྱས་ན་གསུང་རྒྱུ་རེད་འདུག་ཨ། ལོ་ཚིགས་ལས་ཀྱང་མེད་ད། སྟོན་པ་དགུང་ལོ་ལྔ་བཅུའི་ནང་ལོགས་ལ་གསུང་དགོས་ཀྱི་འདུག་སྟེ། དྲི་བ་དེ་སྟོན་པ་དགུང་ལོ་སུམ་ཅུའི་ནང་ལོགས་ལ་ཞུས་ཡོང་གི་འདུག་ཨ། མདོ་སྡེ་དགོངས་འགྲེལ་ཅན་དུ་གསུང་གི་འདུག་ཨ། དེ་ཡིན། ད། ལབ་སྟངས་གཉིས་འདུག་དེ་ཞིབ་ཆ་བྱེད་ད། འདི་གཙོ་བོ་ག་པར་འདུག་གོ་ཟེར་ན་ཁོང་བཅུག་ས་ནམ་རྒྱུད་སྡེ་ལ་འདུག་གོ་རོ། བརྒྱ་ཞེ་གསུམ་ལ་འདུག་དྲང་ངེས་ཀྱི་ཐོངས། ཕྱོགས་གཅིག་གིས་མདོ་ཡང་དང་ཡང་དུ་གསུངས་པ་རེད་ལབ་དགོས། ཡུམ་རྒྱས་འབྲིང་བསྡུས་གསུམ་ཡང་དང་ཡང་དུ་གསུངས་པ་རེད་ལབ་དགོས་གསུངས་པ་ཡིན་དུས་དང་པོར་ཡུམ་རྒྱས་འབྲིང་བསྡུས་གསུམ་གསུང་དུས་སྐབས་སུ་ཀུན་དགའ་བོ་འཁོར་དུ་ཡོད་མ་རེད་ང་ཚོ་དེ་ཡིན་ད། ཀུན་དགའ་བོ་འཁོར་དུ་ཡོད་མ་རེད་ལ་བདེན་བཞིའི་ཆོས་འཁོར་དང་པོ་གསུང་དུས་ཀུན་དགའ་བོ་འཁོར་དུ་ཡོད་མ་རེད། མེད་པ་དེ་ཀུན་དགའ་བོ་ག་དུས་སྟོན་པའི་ཞབས་ཕྱི་ཞབས་ཕྱི་རེད་ད་ང་ཚོ་བྱས་ན་ཞབས་ཕྱི་ག་དུས་ཆགས་རེད་ཟེར་ན་སྟོན་པ་དགུང་ལོ་དྲུག་ཅུ་སླེབས་དུས་ཆགས་རེད། དེ་ཡིན་པ་དེ་ཀུན་དགའ་བོ་ཁོ་རང་གི་དེ་ལོ་རྒྱུས་ཚོད་ན་མི་འདུག་འགྲོ་དུས་ཚོད་འདུག་ཨ། ག་རེ་འདུག་ཟེར་ན། ང། སྟོན་པ་ཤཱཀྱ་ཐུབ་པ་དང་མཉམ་དུ་ལོ་ཉི་ཤུ་འགྲོགས་པ་ཡིན། ཨ་ནི་ངས་ཆོས་ག་ཚོད་ཐོས་སོང་ཟེར་ལབ་ན། ཆོས་ཕུང་བརྒྱད་ཁྲི་བཞི་སྟོང་དང་ལྷག་ཙམ་ཐོས་སོང་དགོངས་དག་བརྒྱད་ཁྲི་ལྷག་ཙམ་ཐོས་སོང་ཟེར། དེ་ལས་གཞན་པ་གཅིག་ནི་དགེ་སློང་དགེ་སློང་གཞན་དག་ལས་ཐོས་སོང་ལབ་ཀྱི་འདུག་ར། ད་ཁོ་རང་སྟོན་པ་མཉམ་དུ་མེད་པའི་གནས་སྐབས་སུ་ཆོས་མང་པོ་ཞིག་གསུངས་ཤག་དེ་ངས་ཐོས་ཡོད་མ་རེད། ཡིན་ན་ཡང་ངས་སྟོན་པའི་ཉན་ཐོས་གཞན་པ་ལ་བརྟེན་ནས་ཐོས་སོང་ཟེར་ལ། དེས་ང་ཚོ་གང་སྒྲུབ་དགོས་རེད་ཟེར་ན་ཆོས་ཕུང་བརྒྱད་ཁྲི་བཞི་སྟོང་གསུངས་ཡོད་པ་དེ་དེ་ལ་བརྟེན་ནས་སྒྲུབ་ཀྱི་ཡོད་རེད་ད། ཀུན་དགའ་བོ་ལོ་ཉི་ཤུ་སྟོན་པ་མཉམ་དུ་ཕེབས་ཡོང་དུས་སྒང་ལ་ཆོས་ཕུང་བརྒྱད་ཁྲི་དང་ལྷག་ཙམ། དེ་ལས་ལྷག་མ་གཅིག་ཨ་ནི་དགེ་སློང་གཞན་དག་ལས་ཐོས་སོང་སྟོན་པས་དེ་རིགས་གསུང་གི་འདུག་ཟེར་གྱི་ལབ་དུས་ད་བརྒྱད་ཁྲི་ལས་ལྷག་ཅིག་གསུངས་ཡོད་པ་དེ་ག་རེ་རེད་ཟེར་ན་བརྒྱད་ཁྲི་བཞི་སྟོང་ཟེར་ལབ་ཡོད་ཨོ་དེ་དྲན་སོང་ཡ། འདི་ཤོག་གྲངས་དེ་ལ་ཡོད་པ། བརྒྱ་ཞེ་གསུམ་ན་འདུག་འདི་ནི་ག་རེ་འདུག་ཟེར་ན་བྱ་རྒོད་ཕུང་པོའི་གི་རིར་ཤེར་ཕྱིན་གྱི་མདོ་གསུངས་པའི་འཁོར་དུ་ཀུན་དགའ་བོ་མེད་ཀྱང། དེ་ཡོད་མ་རེད་པ་དེ་དུས་ག་རེ་ཟེར་ན་སྟོན་པ་སངས་རྒྱས་པའི་གི་ཕྱི་ལོ་ཡིན་དུས་དེ་དུས་ཀུན་དགའ་བོ་སླེབས་མེད་པ་འོ་དེ་མེད་ཀྱང། ཕྱིས་ཁྱེད་ཀྱིས་དེ་བདུད་ཡི་གླེང་གཞིའི་འཁོར་དུ་ཀུན་དགའ་བོ་ཡོད་པ་མི་འགལ་ཏེ་ཟེར། ཐམས་ཅད་ཀྱང་དགྲ་བཅོམ་པ་ཟག་པ་ཟད་པ་གང་ཟག་གཅིག་མ་གཏོགས་པ་འདི་ལྟ་སྟེ་ཟེར་ན་མི་གི་སྐྱེ་ཐང་དང་མི་ས་ཡོང་གི་ཡོད་བ་གཅིག་མ་གཏོགས་པ་ག་རེ་ཟེར་ན་ཀུན་དགའ་བོ་ཁོ་ག་རེ་རེད་རྒྱུན་ཞུགས་རེད་ཟེར་ཡང། ད་ཁྲུས་གྲོགས་གི་དོན་མ་གཏོགས་དེ་ལ་དཔེ་གྲོངས་ཡོད་རེད་ཡ། རེད་བ། རྒྱུན་ཞུགས་རེད། ཨ་ནི་ཝ་ར་ད་དེ་ཡིན་ད། དང་པོར་ཝ་ར་ཎ་སི་བདེན་བཞིའི་ཆོས་འཁོར་གསུངས་པའི་གི་གླེང་གཞིའི་འཁོར་དུ་ཀུན་དགའ་བོ་མེད་པ་ཡིན་ན་ཡང་བཅོམ་ལྡན་འདས་ཀྱིས་བདེན་བཞིའི་ཆོས་འཁོར་ཕྱིས་ཐོས་པས། ཨ་ནི། བདེན་བཞིའི་ཆོས་འཁོར་བཀའ་སྡུད་པར་མཛད་པའི་ཚེ་འདི་སྐད་བདག་གིས་ཐོས་པ་དུས་གཅིག་ན་གསུངས་པ་དེ་འགལ་བ་ཡོད་མ་རེད་ལབ་གི་རེད། འོ་དེ། དེ་ནས། ཀུན་དགའ་བོ། བཀའ་ཆོས་འཁོར་དང་པོ་ཡི་གི་གླེང་གཞིའི་འཁོར་དུ་མེད་པར་བྱས། ཨ་ནི་རྗེས་མ། བཀའ་ཆོས་འཁོར་དེ་བདེན་བཞིའི་ཆོས་འཁོར་ཡང་དང་ཡང་དུ་གསུངས་པ་ཡིན་ཏེ་གོ་ཆོད་པོ་རེད་ལ་ཤེར་ཕྱིན་གྱི་མདོ་ཡང་དང་ཡང་དུ་གསུངས་པ་རེད་ཇི་འདྲའི་དུས་གསུམ་ཡང་དང་ཡང་དུ་གསུངས་པ་རེད། དེ་ལ་རེད། འོ་ཡ། དེ་མདོ་དུས་ཕྱིས་ཀྱང་དུ་གསར་དུ་ག་ལ་བསླབ་རེད་ཟེར་ན། ཨེ། ཀུན་དགའ་བོ་རྒྱུན་ཞུགས་རེད་མ་གཏོགས་གཞན་པ་ཡོད་མ་རེད་དེའི་སྐབས་སུ། ད་སངས་རྒྱས་མྱ་ངན་ལས་འདས་ཚར་བའི་རྗེས་ལ་བཀའ་སྡུད་དགོས་ཀྱི་རེད་པ། བཀའ་སྡུད་དགོས་དེ་འོད་སྲུང་ཆེན་པོ་བཀའ་སྡུད་པར་བྱེད་པ་ལ་ད་དགྲ་བཅོམ་ལྔ་བརྒྱ་ཚང་དགོས་ཀྱི་འདུག་རེད། དགྲ་བཅོམ་པ་ལྔ་བརྒྱ་ཚང་དགོས་དེ་དགྲ་བཅོམ་པ་བཞི་བརྒྱ་དགུ་བཅུ་གོ་དགུ་མ་གཏོགས་མི་འདུག་གཅིག་མི་འདུག་ད་མི་གཅིག་འདུག་དེ་དེ་གོ་ཆོད་མི་འདུག་ཟེར་བ་ད་ཀུན་དགའ་བོ་འདུག་དེ་ཡིན་ན་ཡང་ཁོ་རྒྱུན་ཞུགས་རེད་མ་གཏོགས་དགྲ་བཅོམ་པ་མེད་ཙང་གོ་ཆོད་ཀྱི་ཡོད་མ་རེད་ད། ད་ཁོ་དགྲ་བཅོམ་པ་མེད་དེ་ད་བཀའ་ནི་སྡུད་དགོས་ཀྱི་རེད་རེད་བ་དེ་ཚོས་ལན་ཨ་ནི་འོད་སྲུང་གིས་ཐབས་ཤེས་བཏང་བྱས་ནི་ཀུན་དགའ་བོ་གནས་དབྱུང་གཏོང་བྱེད་ད། ཉེས་པ་གཅིག་བཀལ་བྱས།

ཡ། སྟོན་པ་སངས་རྒྱས་བཅོམ་ལྡན་འདས་ལ་ཁྱོད་ཁ་ཟས་རྙིང་པ་ཕུལ་བཞག་ཟེར་ལབ་རེད་རོ་མི་སྲིན་ཁྱིམ་པའང་རང་ཕྱོགས་གནང་ཟེར་གྱི། འོན་ཏེ་ཁ་ཟས་རྙིང་པ་ཕུལ་ན་ཡང་སངས་རྒྱས་ལ་ཁྱད་དེ་མེད་པ་ཡིན་ན་ཉེས་པ་གཅིག་དེ་རེད། སྟོན་པའི་ཆོས་གོས་འཁྲུ་དུས་ཀ་ན་རྡོག་པས་བརྫིས་བཞག་ལབ་རེད་ཁྱོད་གོམ་པས་བརྫིས་བཞག་ལབ་རེད། ཨ་ནི། ད་ཆ་སང་བཏང་མི་དགོས་པ་བྱས་ར་ཞུ་མ་དགོས་པ་དེ་ཞུ། ཞུ་དགོས་ཡག་དེ་ཚོ་མ་ཞུས་པ་བྱས་དེ་ཉེས་པ་གཅིག་རེད་ད། རེད་བ་ཞུ་མ་དགོས་བ་ག་ག་རེད་ཟེར་ན་དགེ་སློང་མ་ཟེར་དེ་སྒྲུབ་ཡ། ཟེར་ནས་ཨུ་ཚུགས་ཞུས་བྱས་ནི་ཞུས་རེད་པ། ཨོ་དེ་ལས་ཀྱི་ནི་ཨ་ནི་ངས་ག་རེ་ལབ་པ་ཡིན་ན་ཡང་ཁ་ཉན་དགོས་བྱས་ལབ་རེད་ད་ཆ་རྐྱེན་བཏོན་རེད་ད་ཀུན་དགའ་བོ་གི་སྟོན་པའི་ཞབས་ཕྱི་བྱེད་ཤོག་ཟེར་ལབ་རོ་ཨ་དང་པོ་བུ་འཇག་ཡིན་ཏེ། ཨ་ནི་ཁོ་ད་ག་ཟེར་གི་མེད་ཟེར་བོར་ད་ང་ཚོ་གཅིག་བྱས་པ་ཡིན་ན། ཁོས་ལབ་ཚད་གང་ག་དེ་ཉན་སོང་ན་ཁོ་ཞབས་ཕྱི་བྱེད་གི་ཡིན་ལབ། ངས་ལབ་ཚད་གང་ག་ཉན་ཁོ་ལབ་ཚད་དེ་སངས་རྒྱས་ཀྱིས་ཡ་གསུང་གི་འདུག་ཆ་རྐྱེན་གཅིག་གི་ཆ་རྐྱེན་མང་པོ་ཡོད་རེད་ཡང་ཡང་ཆ་རྐྱེན་གཉིས་པ་དེ་ང་མེད་སའི་ས་ཆ་ལ་ཆོས་ཆོས་ཚིག་གཅིག་ཁ་ནས་གསུང་གཞན་ལ་གསུང་མི་ཆོག་ལབ། དེ་ཡང་སྤྲོས་རེད་ལ་ད་དེ་གཉིས་པོ་གཅིག་པུ་ལ་འདི་འགྲིག་འདུག་རོ། ཇི་ལྟར་ལབ་ཚད་གང་ག་ཉན་དགོས་ལབ་རྒྱག་པའི་ཨོ་ཁེ། སྤྱིར་བཏང་ད་ང་ཚོས་ནམ་རྒྱུན་བཤད་ན་སྟོན་པ་གི་དགེ་སློང་མ་ཟེར་དེ་གནང་ཡག་འདོད་པ་ཞེ་དྲག་ཡོད་མ་རེད། མེད་པ་ཡིན་ན་ཡང་ཀུན་དགའ་བོ་ལབ་ཚ་དུས་གང་ལ་ད་སངས་རྒྱས་བཅོམ་ལྡན་འདས་རྫུན་གསུངས་ན་མུ་སྟེགས་པ་དེ་ཚོ་མཐོང་འགྲོ་གི་རོ། རྫུན་ཆགས་འགྲོ་གི་རོ། ད་དེ་སྐྱོན་བཏགས་ཡང་མ་རང་འདི་བདེ་ཡོད་རོ་ཁོང་ཚོ། སྔོན་མ་ནས་ཁྱོད་རང་ག་རེ་ལབ་ན་ཉན་གསུངས་ཡོད་རེད་ད་ད་རིང་མ་ཉན་པ་ཡིན་ན་རྫུན་ཆགས་འགྲོ་གི་རོ། ཀུན་དགའ་བོ་ནས་དཔེ་རེད་དགེ་སློང་མ་སྒྲུབ་དགོ་གི་རེད་ཟེར་ལབ་དགོ་རེད། དེ་ཁ་ཉིན་ནས་གྲོངས་ཀྱི་རེད། དེ་གཅིག་རེད། དེ་ནས་ཆོས་ཅིག་ཞལ་ནས་མི་གསུང་ལབ་རྒྱག་དེ་གང་ལ་ཡང་བཅོམ་ལྡན་འདས་ཡི་གེ་སུམ་ཅུ་རྩ་གསུམ་ལ་ཕེབས་སུ་ཡིན་པ། གར་ཆེ་ཕེབས་རེད་གོ་མྱོང་ཡོད། ཡུམ་སྒྱུ་མ་ལྷ་མཛེས་ཡི་བའི་སྐྱེས་ཚོད་རེད་ལབ་ར་དེ་ལ་ཕེབས་དབྱར་གནས་འཇོག་འདུག་ར་ད་ལྷ་དེ་ཚོ་གི་གསོལ་བ་འདེབས་ནས་ཆོས་གསུང་རོགས་ཅིག་ལབ་གི་ཡོད་ར་བ། ད་ཆོས་ཅིག་གསུང་ཀྱང་ན་ད་གུས་ཁ་བ་ཡོད་མ་རེད་འདེ། ཡོད་མ་ར་བ། ད་གསུང་ཡ་ལ་ཐབས་ཤེས་ཅིག་བོར་ར་བ་ད་ག་བ་མི་གསུང། གཙུག་ཏོར་གདུགས་དཀར་གསུང་འདི་ནས་གསུང་གི་དབུའི་གཙུག་ཏོར།

འཕགས་པའི་བདེན་པ་བཞིའི་རྣམ་པར་བསྟན་པས་ཆོས་ཀྱི་འཁོར་ལོ་ངོ་མཚར་རྨད་དུ་བྱུང་བ་སྔོན་ལྷར་གྱུར་པའམ་མི་རུ་གྱུར་པ་སུས་ཀྱང་མཐུན་པར་འཇིག་རྟེན་དུ་མ་བསྐོར་བ་ཞིག་རབ་ཏུ་བསྐོར་ཏེ། བཅོམ་ལྡན་འདས་ཀྱིས་ཆོས་ཀྱི་འཁོར་ལོ་རབ་ཏུ་བསྐོར་བ་ཡང་ཟེར་གྱི་འདུག་དེ་ལ་དེ་ཡང་འདུག་པར་ཁ་ཤས་ནང་ལ། མདོ་སྡེ་དགོངས་འགྲེལ་ཁོ་རང་ནང་དེ་ཡང་འདུག་བསྟན་འདས་ཡོད་སོགས། དགོངས་འགྲེལ་ནང། ད་ད་ལྟ་དེ་ལ་ཡང་སེམས་ཅན། དེ་ཡང་འདུག་བ། ཨ་ལས་ཐུགས་སུ་བསྟོད། ང་དེར་དེ་ཡང་དེ་ཏག་ཏག་དེ་མདོ་སྡེ་དགོངས་འགྲེལ་ཟེར་རོ། བླ་ན་མཆིས་པ། སྐབས་མཆིས་པ་དྲང་བའི་དོན་རྩོད་པའི་གཞིའི་གནས་སུ་གྱུར་པ་ལགས་ད་དང་པོ་དེ་འདྲ། དང་པོ་དེ་ལ་འདི་དྲང་ངེས་འབྱུང་ངོ་ད་འདི་ཚུལ་ནང་ལོགས་ལ་བྱེད་པ་ཡིན་ན་འཁོར་ལོ་དང་པོ་བཀའ་དང་པོ་བདེན་བཞིའི་ཆོས་འཁོར་དེ་ཁྱད་ཆོས་དགུ་ལྡན་ལ་བྱེད་དགོས་པ་ཡིན། ཁྱད་ཆོས་དགུ་ལྡན། དེ་ཡིན་ད། ད་ཁྱད་ཆོས་དང་པོ་ག་རེ་རེད་ཟེར་ན། རྟེན་གྱི་ཁྱད་པར་ཟེར་ལབ་ན་བཅོམ་ལྡན་འདས་ཀྱིས། ཟེར། དེའི་ཚིག་ཟིན་རེད་ད་ང་ཚོ་ལྟ། དཔེར་ན་ཁྱད་ཆོས་དྲི་བ་འདི་རིགས་ཡོང་གི་འོ་རེད་ད། ཁྱད་ཆོས་ག་ཚད་གསུང་འོ་རེད་ཟེར་གྱི་ཡོད་ར་བ། ད་དང་པོ་དེ་ལ་རྟེན་གྱི་ཁྱད་པར་ཟེར་དུས་བཀའ་དང་པོ་བདེན་བཞིའི་ཆོས་འཁོར་གསུང་བ་པོའི་རྟེན་གྱི་ཁྱད་པར་དེ་བཅོམ་ལྡན་འདས་སངས་རྒྱས་བཅོམ་ལྡན་འདས་བཞི་བཅོམ་དྲུག་དང་ལྡན་པ་འདས་ཟེར་ན་བོད་པས་བླ་ཐབས་སུ་བསྣན་པ་རེད་ཟེར། བཞི་བཅོམ་ཟེར་དུས། བདུད། བཞི་ཉོན་མོངས་པའི་བདུད། ཕུང་པོའི་བདུད། འཆི་བདག་གི་བདུད། ལྷའི་བུའི་བདུད། བཅོམ། ཡོན་ཏན་དྲུག་དང་ལྡན་པ། དཔལ་དང་གྲགས་དང་སྐལ་བ་བཟང། ལ་སོགས་པའི་ཡོན་ཏན་དྲུག་དང་ལྡན་པ། འདས། ཟེར་ལབ་ན། བླ་ཐབས་སུ་བསྣན་པ་རེད་ཟེར་ལོ་ཙཱ་བ་དེ། གར་བྱེད་ནི། འདིའི་སྐད་དོད་ལ་ག་རེ་ཡོད་རེད་ཟེར་ཏེ། སངས་རྒྱས་སྐད་དོད་བཅོམ་ལྡན་འདས་ཟེར་བཅོམ་ལྡན་ཟེར་བའི་སྐད་དོད་ལ་བྷ་ག་ཝ་ཟེར་ཡང་འདུག། བྷ་ག་ཝ་ཟེར་དུས་དབང་ཕྱུག་ལ་སོགས་པ་མང་པོ་ཞིག་ལ་གོ་ས་བདེ་བ་ཐ་སྙད་ཡོད་དུས་གང་ལ་དེ་ལས་ཁྱད་པར་དུ་འཕགས་པ་བྱེད་པར་བྱ་བའི་ཕྱིར་ཆེད་དུ་འདས་ཟེར་ནས་ལོ་ཙཱ་བ་དེ་ཚོ་གི་བླ་ཐབས་སུ་བསྣན་པ་རེད་ཟེར་སྦྱར་བྱ་བ་རེད་དེའི་ཕྱིར་ཨེ་རྟེན་གྱི་ཁྱད་པར་དེ་ནས་དུས་ཀྱི་ཁྱད་པར་ཟེར་དུས་དང་པོར་ཟེར་ཡ་དེ། དུས་ཀྱི་ཁྱད་པར་དང་པོར། དུས་དང་པོ།

རང་རྒྱལ་ལ་གཅིག་གོ། དྲང་སྲོང་སྨྲ་བ་རི་དྭགས་ཀྱི་ནགས་སུ་ལབ་ན། དྲང་སྲོང་སྨྲ་བ་རི་དྭགས་ཀྱི་ནགས་སུ་ལབ་པ་ཡིན་ན་དྲང་སྲོང་དེ་སངས་རྒྱས་བཅོམ་ལྡན་འདས་ལ་སོགས་པའི་གིས་གང་ལྟར་བསྐལ་བཟང་སངས་རྒྱས་སྟོང་རྩ་གཉིས་ཏེ་ལེགས་ཡོད་རེད་དེ། དྲང་སྲོང། དེ་ལ་དྲང་སྲོང་ཆེན་པོ་ཟེར་རེད། ད་དྲང་སྲོང་ཟེར་དུས་ག་རེ་རེད་ཟེར་ན། ཡིད་དྲང་ཞིང་ཚིག་གསོང་པོར་སྨྲ་བས་ན་དྲང་སྲོང། སེམས་རྒྱུད་པས་དྲང་པོ་ཡོད་པ། སྐད་ཆ་ག་ལ་ལབ་ན་དྲང་པོ་དྲང་ཆ་ཞིག་གི་ཡོད་པ་གསོང་པོར་སྨྲ་བ། དྲང་སྲོང། ལྷུང་བ་རི་དྭགས་ཀྱི་ནགས་ཟེར་ན་ག་རེ་རེད་ཟེར་དུས་ད་སྤྱིར་བཏང་ལོ་རྒྱུས་ག་རེ་ཡོད་རེད་དཔེར་ན་དང་པོ་སངས་རྒྱས་བཅོམ་ལྡན་འདས་འཇིག་རྟེན་དུ་ཕེབས་ཡ་ལ་ལོ་བཅུ་གཉིས་ཡིན་ན་གཅིག་གི་གོང་རོལ་དུས་ནས་བར་སྣང་ནས། ལྷ་དེ་ཚོ་གི་སྐད་གྲགས་རུ་ཨ་ལ་ལ་ཨོ་སངས་རྒྱས་འཇིག་རྟེན་དུ་བྱོན་གི་འདུག་འཛམ་བུའི་གླིང་དུ་ཆོས་ཀྱི་འཁོར་ལོ་བསྐོར་གི་འདུག་ཟེར་ལ་ཡིན་དུས་གང་ལ་བ་ར་ན་སི་ཡི་ཤིང་ནགས་ནང་ལོགས་ལ་དཔེར་རང་རྒྱལ་མང་པོ་ཞེ་པོ་ཅིག་རང་རྒྱལ་ཟེར་དུས་སངས་རྒྱས་དང་ཉན་ཐོས་མེད་པའི་ཞིང་དུ་སྟེང་བཞག་རུ་བ་དེས་རྟས་བརྒྱག་གི་རེད། དེས་རྟས་བརྒྱག་ཡ་དེ་ཚོ་ད་སངས་རྒྱས་འཇིག་རྟེན་ལ་འབྱོན་གྱི་འདུག་ལབ་དུས་སྒང་ལ་རྫུ་འཕྲུལ་བྱས་ནམ་མཁའ་ལ་འཕགས་བྱས་ནས་ཨ་ནི་ལུས་སྒང་ག་ད་མེ་སྲེག་བཏང་བྱས་ནས། བཏང་ཡོང་དུས་སྒང་ལ་དྲང་སྲོང་རང་རྒྱལ་དེ་དག་གི་རིང་བསྲེལ་ཡོད་ར་བ། རིང་བསྲེལ་དེ་བ་ར་ན་སི་ཡི་ཤིང་ནགས་ནང་ལོགས་ལ་མར་ལྷུང་སོང་དུས་སྒང་ལ་ཨ་ནི་དྲང་སྲོང་ལྷུང་བ་རི་དྭགས་ཀྱི་ནགས་ཟེར་ནས་ལབ་སྟངས་གཅིག་ཡོད་རེད། དེ་འགྲིག་གི་འདུག་ར་བ། ད་ནགས་ད་དེ་ཚོ་ལ་དཔེ་འགྲེལ་ཤིང་མང་པོ་ཡོད་ར་ད་འགྲིག་གི་ཡོད་པ་ཅེ། དེ་ནས་དྲང་སྲོང་སྨྲ་བ་རི་དྭགས་ཀྱི་ནགས་ཟེར་ལབ་ན་ག་རེ་རེད་ཟེར་དུས། དྲང་སྲོང་ཞེས་པའི་ཀྱང་དྲང་སྲོང་དེ་དྲང་སྲོང་ཆེན་པོ་སངས་རྒྱས་ལ་སྦྱར་བྱས་ནས་དེའི་ཆོས་འཁོར་དང་པོ་སྨྲ་བའི་གྱི་གནས་བ་ར་ན་སི་རེད་སངས་རྒྱས་བཅོམ་ལྡན་འདས་ཀྱིས་ཡང་ས་རྡོ་རྗེ་གདན་ནས་ཆོས་འཁོར་བསྐོར་ཡག་ལ་ཕ་གིར་ཕེབས་ར་བ། གསོལ་བ་འདེབས་མཁན་རྒྱལ་པོ་དེ་ཚོ་གཞན་པ་གཞན་པ་ཡོད་རེད་དེ་བ་ར་ན་སི་ད་དེ་དུས་དེ་ཙམ་རྒྱས་པོ་མེད་པ་འདྲ། བྱེད་དུས་ག་རེ་བྱས་ནས་ཟེར་ན་འདས་པའི་སངས་རྒྱས་ཐམས་ཅད་ཀྱིས་ཡང་ཆོས་འཁོར་དང་པོ་དེ་འདིར་བསྐོར་བ་རེད་ལ་མ་འོངས་པའི་སངས་རྒྱས་ཐམས་ཅད་ཆོས་འཁོར་དང་པོ་དེར་བསྐོར་གི་ཡོད་རེད་ཡོད་པ་ཡིན་ཙང་ངས་ཀྱང་དེ་ལ་གསུང་གི་ཡིན་གསུངས་བྱས་ནས་བ་ར་ན་སི་ཕེབས་པ་རེད་གཙོ་བོ་གདུལ་བྱ་ལྔ་སྡེ་དེ་ལ་ཡོད་ར་བ་གདུལ་བྱ།

རྒྱལ་པོ་གི་སྲས་རེད་བ་ད་དཔལ་དུ་ཆ་ཚང་གིས་བསྐོར་བྱས་ནས་ད་ལོ་ཉེར་དགུའི་བར་དུ་ད་བསྡད་ཡོད་རེད་བ། དེ་རྒྱ་སྟོད་གངས་ལ་གངས་ཐམས་ཅད་ནི་གཡོག་པོ་འདུན་པ་ཟེར་ཡོད་ཀྱི་རེད་ཁོ་གཉིས་མཉམ་པོ་རྟ་ཐོག་ཞོན་ནས་འཆམ་འཆམ་འགྲོ་འོང་རོགས་ཨ་ནི་སྐྱེ་རྒ་ན་འཆིའི་སྡུག་བསྔལ་ཁག་ཁག་གཟིགས་ཡོང་གི་འདུག་བ་ད་ཡོད་བ་མཛད་པ་བཅུ་གཉིས་དེ་ཚོ་ད་མཛད་པ་བཅུ་གཉིས་མ་ད་སྟོན་པའི་རྣམ་ཐར་དེ་ཚོ་ད་ད་པར་བྲིས་ཀྱི་འགྱོ་ཡོད་བ། དེ་ནས་རེ་རེ་ད་འདུན་པ་ལ་འདྲི་གི་ཡོད་རེད་ད།

སྔོན་མ་ནི་ཁོ་མཚན་མཁན་དེ་ཚོ་གིས་བལྟ་ཡོང་དུས་སྒང་ལ་པའི་རྒྱལ་པོ་བྱས་ན་འཁོར་ལོས་སྒྱུར་བའི་རྒྱལ་པོ་ནང་བཞིན་དབང་ཐང་ཆེན་པོ་ཞུས་ཅིག། གྲུབ་པ་ཉམས་ལེན་ལ་ཞུགས་སོང་བ་ཡིན་ན་ཚེ་གཅིག་ལུས་གཅིག་ལ་སངས་རྒྱས་འགྲོ་ངེས་འདྲ་བོ་ཅིག་དེ་འདྲའི་རྒྱུ་ཡོང་རེད་ཟེར་ལུགས་ཡོད་རེད་བྲམ་ཟེ་མཚན་མཁན་དེ་ཚོ་དང་ད་དེ་བྱས་ད་ཁོང་ཚོ་ག་རེ་བྱས་རེད་འཁོར་ཡུག་ཡོངས་རྫོགས་བསྐོར་ནས་དམག་འདྲ་བོ་ཡོད་རོགས་བསྐོར་བྱས་ནས་འགྲོ་ས་ཆོད་ནས་མེ་སྒྱོགས་ཚོགས་ཡོད་པ་བཟོས་རྒྱག་དེ་སྒང་ལ་སྟོན་པ་བཅོམ་ལྡན་འདས་དགོངས་པའི་ཐོག་ཁ་ནས་ད་བཙོན་ར་འདྲ་བོ་བཟོ་ཨ། གང་ལྟར་ཨ་ནེ་དབེན་པའི་རི་ཁྲོད་ལ་ཕེབས་སོང་དུས་སྒང་ལ་ཁོ་རང་གཅིག་པུས་ཕེབས་སོང་རོགས་ཕེ་ལ་ཕེབས་སོང་དུས་སྒང་ལ་ཕེབས་ཀྱི་ལ། ད་ཡབ་ཀྱི་ཕྱོགས་དང་ཡུམ་གྱི་ཕྱོགས་ཟེར་ནས་མི་ལྔ་བརྒྱ་བཏང་རེད། མི་ལྔ་བརྒྱ་བཏང་རེད། སྙིང་ག་ད་རྒྱལ་ཕྲན་རྒྱལ་ཕྲན་རེད་འདུག་བ། རེད་པ། ཡིན་དུས་མི་ལྔ་བརྒྱ་བཏང་ད་སྟོན་པ་དབེན་པར་བཞུགས་དུས་དེ་སྒང་ལ་མི་མང་པོ་འདི་འདྲའི་མཉམ་པོ་བསྡད་ན་འགྲིག་ས་མ་རེད་དྲན་ནས་མི་གཞན་པ་སྒང་ག་ཕར་ང། མི་ལྔ་ཉར། དེ་ལྔ་སྡེ། ལྔ་སྡེ་ལྔ་སྡེ་འདི་གང་ལ་ཨེ་ལྔ་སྡེ་ལྔ་སྡེ་དེ་ནས་སྟོན་པ་བཅོམ་ལྡན་འདས་ཐུགས་སྲས་ཀྱི་དང་པོ་དགོངས་དུས་སྒང་ལ་རིང་འཕུར་དང་ལྷག་སྤྱོད་ལ་སོགས་པ་ཟེར་དུས་བྲམ་ཟེ་དེ་སོགས་ཀྱིས་བསམ་གཏན་གྱི་དངོས་གཞིའི་སྙོམས་འཇུག་ཐོབ་ནས་ཉོན་མོངས་སྤང་ཐང་རྐྱང་རྐྱང་བྱུང་བ་རེད་དེ་ད་སྟོན་པ་བཅོམ་ལྡན་འདས་དཀའ་ཐུབ་ལུས་ཀྱི་དཀའ་ཐུབ་ཀྱིས་ཉིན་མ་རེ་ལ་རྒྱ་ཤུག་ཚིག་གུ་དང་འབྲས་རེ་རེ་བཞེས་ནས་ཐུགས་སྲས་ཡིན་པ་བློ་གྲོས་ད་དེ་ཙམ་གྱིས་ཡོང་གི་མི་འདུག་རྟོགས་པ་རྙེད་ཡ་དེ་འདི་ཙམ་རེད་མི་འདུག་དྲན་ནས་ད་དེ་ཡི་ལམ་གང་ལྟས་དེ་མ་ཡིན་པ་གང་འདི་གང་གང་ནས་བྱས་ནས་འོ་ཐུག་དང་དེ་ཚོ་བཞེས་ཡོད་བ་བཞེས་པ་ད་སྒང་ལ་ལྔ་སྡེ་ད་དེང་སང་ཁ་སྐད་བཤད་ན་ཁོང་ཁྲོ་དྲག་པོ་ཟ་ཟ་ཟ་ད་མི་འདུག་ཟེར་ལབ་གོའུ་ཏ་མ་ལ་དམ་བཅའ་སྒང་ག་ཉམས་སོང་ལར་ད་ད་གཡུག་ཤོག་ཟེར་ལབ་ནི་ཁོང་ཚོ་བ་ར་ན་སི་འགྲོ་སོང་བ་སྟོན་པ་བཅོམ་ལྡན་འདས་རྡོ་རྗེ་གདན་ཕྱོགས་ཕེབས་ཨ་ནི་དེ་ལ་སངས་རྒྱས་ར་བ་ད་སངས་རྒྱས་ཚར་དུས་སྒང་ལ་ལྔ་སྡེ་ཕ་གིར་བསྡད་ཡོད་རེད་ཐག་རིང་པོ་འདྲ་བོ་འདུག་ག་ཨ་ནི་སངས་རྒྱས་བཅོམ་ལྡན་འདས་ཆོས་འཁོར་དང་པོ་བསྐོར་ས་དེ་ཕ་གི་ལ་ཕེབས་རེད་ཕེབས་ཡིན་དུས་ཁོང་ཚོ་གྲོས་བསྡུར་ཡོད་རེད་ད་ད་གོའུ་ཏ་མ་ཡོང་གི་རེད་ཟེར་གི་འདུག་ཟེར་སླེབས་སོང་ན་ང་ཚོ་ཡར་མི་ལངས་གདན་ཡང་མི་བཏིང། གདན་ས་དམེ་ཁྲིད་ཁ་ལག་དམེ་ཁྲིད་ཟེར་ནས་དེ་ཡི་ཟླ་གོང་ཚོ་ད་བདེ་ཡོང་དུས་སྒང་ལ་ད་ཉེ་འགྲང་ཕུ་ནེ་ལང་ཡོང་དུས་སྒང་ལ་ཨེ། ཀུན་གཞིའི་དཀོན་མཆོག་ནི་ཡག་འདུག་བ། རང་དབང་མི་འདུག་བ་དང་པོ་ནས་ལང་འགྲོ་གི་འདུག་བ། ཁོ་ཁེ་ནས་ཡག་པོ་ཞེ་དྲག་ཡོག་མར་དང་པོ་ནས་ཁོ་ཚོ་གྲོས་ཚོགས་ཁེ་ཡོང་དུས་སྒང་ཁེ་བའི་ཡག་པོ་རང་ཡོག་མར་ད་ཁོ་མེད་དུས་ཕུ་ལེ་ནི་སྟོང་པ་མཐོང་བྱེད་ནས་ཁོ་ལང་ཡོང་གི་འདུག་བ། གཞན་པ་རང་དབང་མི་འདུག་སྟོང་པའི་གཟི་བྱིན་གི་ལང་འགྲོ་གི་འདུག། ལངས་ནས་བྱས་ནས་དེ་ནས་དང་པོ་ལས་འོད་གསལ་ལ་སངས་རྒྱས་བཅོམ་ལྡན་འདས་ཀྱིས་ལྔ་སྡེ་ཕྱག་མཐར་བདུན་པོ་བསྐོར་བར་བྱའོ། བསྡུ་བའི་ལ་བརྒྱ་བྱས་སོ། འདས་ཀྱིས་བྱུང་བར་གསུངས། གསུང་འོད་དེ་དག་འདྲ་གི་མི་འདོད། དང་པོ་ལྔ་སྡེ་མཐོང་ལམ་ཐོབ་རེ། ཨ་ནི་དང་པོ་ལྔ་སྡེ་དགྲ་བཅོམ་པ་ཐོབ། ཏག་ཏག་འདི། བཀའ་དང་པོ་འདས་ཀྱིས་བྱུང་དགོངས་ན། འཇིག་རྟེན་ཁམས་འདི་ལ་དགྲ་བཅོམ་པ་གཉིས་ཡོད་རེ་ད་ལ་རེ། ཆོས་འཁོར་དང་པོ་བསྐོར་དུས་འཕགས་པའི་གང་ཟག་གཉིས་ཡོད་རེ་གཅིག་སུ་རེ་ཟེར་ན། ང་དང་ཀཽཎྜི་ནྱ། དེ་ནས་ཨ་ནི་དེ་ཡི་ཆོས་འཁོར་ལན་གཉིས་པ་བསྐོར་དུས་འཇིག་རྟེན་ཁམས་འདིར་དགྲ་བཅོམ་པ་གཉིས་ཡོད་གསུངས་ང་དང་ཀཽཎྜི་ནྱ་ཡ་ད་གཞན་པ་དེ་ཚོ་བརྒྱད་ལྷག་དེ་ཡོད་རོ་ད་དེ་དུས་ཀྱི་ཆོས་འཁོར་གཉིས་པ་བསྐོར་དུས་དེ་ནས་མཐོང་ལམ་འདི་གའི་བར་དག་གསུངས་སོ། གཅིག་གི་ནི་དང་པོ་ནི་ཏག་ཏག་ཅིག་བྱུང་མ་སོང་བ་ར་བ་ད་དེ་བཞག་ཡིན།